གོ་བ་དང་ཁོ་གཉིད་སད། ལམ་སང་ཁོ་རྒྱུག་ཆུ་ཆེན་པོ་དེའི་ཁ་ལ་རྒྱུགས་ནས་ལྟ་རུ་ཕྱིན། མི་ཞིག་ཆུ་ཁྱེར་ནས་འདེམས་གྲབས་མི་ཞིག་ཡོད། ཆུ་ཁྱེར་ནས། མི་ཞིག་ཆུ་ཁྱེར་ནས་དིམ་གྲབས་བྱེད་དིམ་གྲབས་ཡོད་པ་མཐོང་བ་རེད།

ཁོས་མུ་མཐུད་ནས། ང་ནི་ཡུལ་ཝཱ་ར་ན་སི་ནས་ཡོང་བའི་ཚོང་པ་ཞིག་ཡིན། མཚན་མོ་ལམ་ཁ་ནོར་ནས་རྐྱེན་ངན་བྱུང་ཙང། ང་རྒྱུག་ཆུ་ཆེན་པོ་འདིའི་ནང་ཟགས་སོང། གལ་ཏེ་ཁྱོད་ཀྱིས་ང་བསྐྱབས་མེད་ན་ངས་ཆུ་ནང་དིམ་ནས་ཤི་ཚར་ཡོད་ཀྱི་རེད་ངས་མ་རེད་ད་ང། ང་ཆུ་ནང་དིམ་ནས་ཤི་ཚར་ཡོད་ཀྱི་རེད་ལབ་པ་རེད། ཉིན་ཁ་ཤས་རྗེས་ལ་ཚོང་པ་དེ་དྲག་སྐྱེད་བྱུང་ནས་སོ་སོའི་ནང་ལ་ལོག་འདོད་བྱུང་བ་རེད། རི་དྭགས་རུ་རུས་ཚོང་པ་དེ་ལ་ངས་ཁྱོད་ལ་ཡུལ་ཝཱ་ར་ན་སི་ལ་འགྲོ་སའི་ལམ་ཁ་བསྟན་ཆོག་གལ་ཏེ་ཁྱེད་ལམ་དེ་ནས་ཕྱིན་ན་ཚོང་པ་མང་པོ་ཐུག་གི་རེད། ཡིན་ན་ཡང་ང་ལ་རེ་བ་ཞིག་ཡོད་ལབ་པ་རེད། ཚོང་པ་དེས། རེ་བ་ག་རེ་ཡོད་ལབ་དུས་རི་དྭགས་རུ་རུས། ངའི་སྐོར་ལ་ཁྱོད་ཀྱིས་མི་སུ་ལ་ཡང་མ་ལབ་ཨ། ཁྱེད། ངས་ཁྱེད་ཆུའི་ནང་ལ་བསྐྱབས་པ་དང་ཤྭ་བ་གསེར་གྱི་མདོག་ཅན་ཞིག་འདུག་ཅེས་མི་སུ་ལ་ཡང་མ་ཤོད་ཨང་ལབ་པ་རེད། ཚོང་པ་དེས། ད་དུང་རེ་བ་ག་རེ་ཡོད་ལབ་པས་རི་དྭགས་རུ་རུས། ཁྱོད་ཀྱིས་མི་གཞན་ལ་རོགས་པ་བྱས་ནས་ང་ག་པར་ཡོད་མེད་ཀྱི་ལམ་ཁ་མ་སྟོན་ཨང་ལབ་པས། ཚོང་པ་དེས་དཀོན་མཆོག་གསུམ་ངས་མི་སུ་ལ་ཡང་བཤད་ཀྱི་མིན་ལབ་ནས་དམ་བཅའ་བརྟན་པོ་བྱས་པ་རེད།
དེ་ནས་རི་དྭགས་བཱ་ར་ན་སི་བཱ་ར་ན་སི་ས་ཆ་ཤིང་རྟས་བྱུགས་ལ། ཡུལ་བཱ་ར་ན་སི་འཁོར་ལྔ་སྡེ་བཟང་པོ་བདེན་བཞིའི་ཆོས་འཁོར་བསྐོར་བའི་མཛད་པ།
ཨ་ནི་གཞན་པ། ས་ཆ་དེ་ལ་ང་ཚོ་འགྲོ་མ་རེད།
ཡེས།
གནས་མཇལ་ལ་ཕྱིན་ར། ཧ། ད་ལོ། ཕྱིན་པ་ད། ཧ།
དེ་ནས་རི་དྭགས་རུ་རུས་ཚོང་པ་དེ་ཁྲིད་ནས་ཡུལ་བཱ་ར་ན་སི་ལ་འགྲོ་སའི་ལམ་དེ་བསྟན་ཙང། ཚོང་པ་དེ་ལམ་དེ་བརྒྱུད་ནས་བཱ་ར་ན་སི། Varanasi། ལ་ཕྱིན་པ་རེད།

དྲང་སྲོང་སྙན་གྲགས་ཅན་ལབ་ན་དྲང་སྲོང་ལབ་ན་ང་ཚོ་རྒྱ་གར་གྱི་ཐོག་ནས་སཱ་དྷུ་བྷ་བྷ་ལབ་ཀྱི་ད་ཧོ། འོ་དེ་འདྲས་སྙན་གྲགས་ཅན་སྐད་གྲགས་ཆེན་པོ་དེ་འདྲས་ཁ་ཤས་ལ་ནི་སྐད་ཆ་དྲིས། རི་དྭགས་རུ་རུ་ལབ་ཡག་དངོས་གནས་ཡོད་རེད་པས་ངའི་རྒྱལ་མོ་ལ་གཉིད་ལམ་དེ་འདྲས་ཤིག་བཏང་ཤག་ལབ་ནས། ཧོ། ལེ་ལེ། དྲང་སྲོང།
ལ། ཐུགས་རིམ་གྱིས། དྲང་སྲོང་དེ་ཚོས་རྒྱལ་པོ་ལ། རྒྱལ་པོ་རིན་པོ་ཆེ་རི་དྭགས་རུ་རུ་གསེར་གྱི། རོ་རོ་མ་རེད་ད་རུ་རུ་རེད་ད་ན་རོ་མ་རེད་ད། རེད། རི་དྭགས་རུ་རུ་གསེར་གྱི་མདོག་ཅན་ཞིག་ཡོད་པ། ཡོད་རེད་དེ། ཡོད་རེད་དེ། ང་ཚོས་གང་དུ་ཡོད་པ་ཤེས་ཀྱི་མེད་ཞུས་པ་རེད། ང་ཚོས་ད་ང་ཚོ་མིན་ད། ཡང་ཚ་ཚ་ན་རོ་ཚོ་འ་གི་གུ་འི་ད་ཚ་ན་རོ་ཚོ་ས་ཚོས་དང་ཚ་ན་རོ་ཚོ་གཅིག་པོ་དོན་ད་ཀློག་སྟངས་མ་འདྲ་མ་འདྲ་ཡོད་རེད་ད།
ཀློག་ཤིག། དེ་ནས་རྒྱལ་པོས་རྔོན་པ་ཚང་མ་ཕོ་བྲང་དུ་སྐད་བཏང་ནས་ཁོ་ཚོར་རི་དྭགས་དེ་འདྲ་ཡོད་མེད་སྐད་ཆ་དྲིས། རྔོན་པ་ཚང་མས་རི་དྭགས་དེ་འདྲ་མཐོང་མྱོང་མེད་པ་ཤེས་ཙང། རྒྱལ་པོས་རི་དྭགས་རུ་རུ་རི་དྭགས་རུ་རུ་གསེར་གྱི་མདོག་ཅན་དེ་སུས་མཐོང་ན་མི་དེ་ན

རྒྱལ་པོས། གནས་ཚུལ་དེ་གོ་བ་དང་དགའ་ཐག་ཆོད་ནས། དམག་མི་ཆིག་སྟོང་ཁྲིད་ནས་ཕོ་བྲང་ནས་ཕྱིར་ཐོན་པ་རེད། ཚོང་པ་དེས་ལམ་ཁ་བསྟན་ནས་ཤིང་ནགས་སྟུག་པོ་ཡོད་སར་སླེབས་པ་རེད། རྒྱལ་པོས་དམག་མི་རྣམས་ལ་རི་དྭགས་རུ་རུ་གསེར་གྱི་མདོག་ཅན་དེ་གསོན་པོར་བཟུང་དགོས་ཡོད། དེ་བྲོས་མ་བཅུག་གསུངས་ནས། ཤིང་ནགས་སྟུག་པོ་དེ་དམག་མི་རྣམས་ཀྱིས་མཐའ་བསྐོར་ནས་སྲུང་དུ་བཅུག། སྲུང་བ་ལབ་ན་སྲུང་བ་ཟེར་བ་རང་ཚོ་སྲུང་མདུད་ལབ་ཀྱི་ཡོད་ཨ། ཁྱེད་རང་མཇིང་པ་ལ་གོན་པ་འདི་ལ་སྲུང་ང་ཟེར་གྱི་འདུག་ཨ་སྲུང་མཁན། རྒྱལ་པོ་དང་དམག་མི་བརྒྱ་ཙམ་ཞིག་ཤིང་ནགས་སྟུག་པོ་དེའི་ནང་དུ་འཛུལ་ནས་ཚོང་པ་དེས་ཁོ་ཚོར། ཨོ། ཚོང་པ་དེས་ཁོ་ཚོར་རི་དྭགས་རུ་རུ་སྡོད་སའི་འབབ་ཆུ་ཡོད་སར་ཁྲིད་ཕྱིན་པ་རེད། ཨོ་ཡ་ད། ད་ཁྲིད་བཞིན་འདུག་ཨ། གློ་བུར་དུ་མི་མང་པོའི་སྐད་ཅོར་རྒྱག་པ་ཐོས་ཙང་རི་དྭགས་རུ་རུ། རི་དྭགས་རུ་རུ། ཨོ། ཧ་ན་རོ་ཧོབ་ཧོབ་ཏེ་ཁ་ལ་བལྟས་པས། དམག་མི་མང་པོ་མདའ་དང་གཞུ།

ང་ནི་དྭོགས་མ་ཧ་མ་དམག་མིས་མཐའ་བསྐོར་ཚར་བཞག་ད་བྲོས་ན་བྲོས་ས་མི་འདུག་བསམ་ནས།
ཁོ
ཁོས་མིག་གཉིས་ཀྱིས་ཟབ་ཟབ་བྱས་ནས་བལྟས་པ་རྒྱལ་པོས་མཐོང། བལྟས་པས། བལྟས་པས་རྒྱལ་པོས་མཐོང།
རྒྱལ་པོས་མཐོང་བ་མ་རེད་ད་ཁོས་མཐོང་ཤག། བྱས་ཙང་བལྟས་པས། ག་སུ་མཐོང་ཤག། རྒྱལ་པོ་མཐོང། ལམ་སང་རྒྱལ་པོ་ཡོད་སར་ཕྱིན་ནས་མི་སྐད་བརྒྱབ་ནས་རྒྱལ་པོ་རིན་པོ་ཆེ། ང་མ་གསོད་རོགས་ང་ཁྱེད་རང་འཁྲིས་ལ་ཡོང་གི་ཡོད་ཞུས་པ་རེད།
རི་དྭགས་རུ་རུས་མི་སྐད་བརྒྱབ་ཙང་རྒྱལ་པོ་དེ་ཧང་སངས་ནས་རི་དྭགས་རུ་རུ་ལ་སྐར་མ་ཁ་ཤས་བལྟས་ནས་བསྡད་དགོས་བྱུང། ད་ག་ནང་བཞིན་དམག་མི་དེ་ཚོ་ཡང་ཧང་སངས་ཧོན་ཐོར་ནས་མཚོན་ཆ་ཚང་མ་མར་བཞག་ནས་རི་དྭགས་རུ་རུ་ལ་བལྟས་ནས་བསྡད་པ་རེད། གློ་བུར་དུ་རི་དྭགས་རུ་རུས་རྒྱལ་པོ་རིན་པོ་ཆེ་ང་འདིར་སྡོད་ཀྱི་ཡོད་པ་ཁྱེད་ལ་སུས་བཤད་བྱུང་དྲིས་པར། རྒྱལ་པོས་ཚོང་པ་གཞོན་གཞོན་དེར་མཛུབ་མོ་བཙུགས་ནས། ངས་རི་དྭགས་རུ་རུ་གསེར་གྱི་མདོག་ཅན་ག་པར་ཡོད་མེད་ཤེས་མཁན་དེ་ལ་བྱ་དགའ་སྤྲད་རྒྱུ་བྱས་པ་ཡིན་ཙང། མི་འདིས་ང་ལ་ཁྱོད་ག་པར་ཡོད་མེད་བཤད་པ་མ་ཟད་ས་ཆ་འདིར་ཁྲིད་བྱུང་གསུངས་པ་རེད། རི་དྭགས་རུ་རུས་བློ་ཕམ་ཆེན་པོའི་ངང་ཚོང་པ་དེ་ལ། ཨ་ཙི། འཛམ་གླིང་འདིའི་ནང་མི་ངན་པ། དྲིན་ལན་ལོག་འཇལ་བྱེད་མཁན་ཁྱོད་འདྲ་བོ་འདུག་ཨ། ཁྱོད་ཆུ་དྲག་པོས་ཁྱེར་ནས་འགྲོ་བའི་སྐབས་ངས་ཆུ་ཆེན་པོ་དེའི་ནང་ནས་ཁྱོད་ཀྱི་སྲོག་བསྐྱབས་པ་ཡིན། བཀའ་དྲིན་འཇལ་རྒྱུའི་ཚབ་ལ་ང་ལ་སྡུག་བསྔལ་དང་ཞེད་སྣང་མང་པོ་ཞེད་སྣང་ཆེན་པོ་འདི་འདྲ་སྤྲད་བྱུང་ཨ། སྙིང་རྗེ་ལབ་པ་རེད། རྒྱལ་པོས་དེ་ཧ་གོ་བ་དང་ཚོང་པ་དེ་ཞེད་ཐག་ཆོད་ནས། གདོང་དམར་པོ་བྱས། གཟུགས་པོ་འདར་འཕྲུག་འཕྲུག་བྱས་ནས་བསྡད། རྒྱལ་པོ་སྐུ་རླུང་བཞེངས་ནས་བློན་པོ་བཞི་ལ་དྲིན་ལན་ལོག་འཇལ་བ་ཁོ་ད་ལྟ་རང་སོད་ཅིག་ཅེས་བཀའ་བཏང། རི་དྭགས་རུ་རུས་ཚོང་པ་དེ་ལ་སྙིང་རྗེ་སྐྱེས་ནས། རྒྱལ་པོ་རིན་པོ་ཆེ་ངའི་ཆེད་དུ་ཁོ་མ་གསོད་རོགས་གནང། ཁོ་ལ་གནོད་པ་ཡང་མ་བསྐྱལ་རོགས་གནང། དེ་འདྲ་བྱས་ན་ཕན་ཐོགས་གང་ཡང་ཡོད་མ་རེད། རྒྱལ་པོ་ཁྱོད་ཀྱིས་དམ་བཅའ་བཞག་པ་ནང་བཞིན། ཁོ་ལ་བྱ་དགའ་དེ་ཡང་སྤྲོད་རོགས་གནང་ཞུས་པ་རེད།

སྙིང་རྗེ་ཆེ་བ། གཞན་གྱི་དོན་གཅིག་པུ་བསམ་མཁན་ཞིག་ཡིན་ཙང་ཁྱེད་ཀྱིས་ག་རེ་གསུངས་པ་དེ་ངས་བྱེད་ཀྱི་ཡིན། ཁྱེད་ལ་གང་དགོས་པ་དེ་ངས་ཕུལ་ཆོག་ངས་རྒྱལ་སྲིད་དེ་ཡང་ཁྱེད་ལ་ཕུལ་ཆོག་གསུངས་པ་རེད། རི་དྭགས་རུ་རུས་ང་ལ་གང་ཡང་མི་དགོས། ཡིན་ཡང། ཉི་མ་དེ་ཉི་མ་དེ་རིང་ནས་བཟུང་མི་རྣམས་ཀྱིས་སེམས་ཅན་ལ་གནོད་པ་བསྐྱལ་མི་ཆོག་པའི་བཀའ་གཏང་དགོས་ཡོད་ཞུས་པ་རེད། རྒྱལ་པོས་དེ་གར། དེ་ག་རང་ཞུས་ཆོག་གསུངས་ནས་རི་དྭགས་རུ་རུ་ཤིང་རྟའི་ར་ཏཱ་ཏཱ་ཏཱ་རེང་བོ་ར་ཏཱ་ཏཱ་ཏཱ་ཧ་གི་འི་རྟའི་ཤིང་རྟའི་ར་ན། ཤིང་གི་ཤིང་བཟོས་ཨ་ནི་རྟ་གི་ཁྲི་དྲུག་བདའ། ཤིང་རྟ་དེ་འདྲ་བདའ་ཤིང་རྟ་འཁོར་ལོ། དེ་རྒྱལ་པོ་ཞོན་ས་དེ། ཤིང་རྟའི་སྒང་ལ་ཞོན་ནས། ཞོན་མ་རེད་ད། བཞག་ནས། ཕོ་བྲང་དུ། ཕོ་བྲང་དུ་གའོ་དེ་ན་དེ་གདན་འདྲེན་ཞུས་པ་རེད། རྒྱལ་པོས་རི་དྭགས་རུ་རུ་ཁྲིད་ནས་རྒྱལ་མོ་ལ་སྟོན་བྱས། རྒྱལ་མོས་རྨི་ལམ་གྱི་རི་དྭགས་རུ་རུ་གསེར་གྱི་མདོག་ཅན་དེ་མཐོང་བ་དང། དགའ་ཐག་ཆོད་ནས་ཁོ་ལ་འཐམས། དེ་ནས་རི་དྭགས་རུ་རུས། རྒྱལ་པོ་དང་རྒྱལ་མོ་བློན་པོ། མི་མང་ལ། མི་མང་ལ་ཆོས་ཀྱི་བསླབ་བྱ་བརྒྱབ་ནས། མི་ཚང་མ་བདེ་སྐྱིད་དང། ཞི་བདེའི་འཚོ་བ་སྐྱེལ་ཐུབ་པ་བྱུང་བ་རེད། ཐུགས་རྗེ་གནང།
ཨོ་ཅི། བཀའ་རྒྱུད་དང་ངེད་དྲོ་ཞེས་སང་ངེ་ནི་ཞེས། སྙིང་འབྱུང་མི་ཟེར་ར་དྲུང་དེ། དེ་སྙིང་རྗེ་མོ་དེ་དེ་སྒྲུང་འདིའི་ནང་ལ་ཁྱེད་རང་སེམས་པ་ནང་ལ་ག་རེ་འདྲ་བོ་ཞིག་བསམས་ད་དེ་སྒྲུང་འདིའི་ནང་ལོགས་ལ་སྒྲུང་འདི་ཀློག་དུས་ར་ད་སྒྲུང་གང་ཚང་ནང་ལ་ཁྱེད་རང་སེམས་པ་ལ་ག་རེ་བསྡད་ཞག། ང།
ཁོ་ཡི་མི་དེའི་བསྐྱབས་ནི་ར་ནི་མི་དེའི་ཕ་ལ་དྲིན་ལན་མ་བྱས་ཤེ་ར་ཁོ་ག་ཡོད་མེད་ར་འདྲེ་ད་དངུལ་དང་ད་བྱ་དགའ་ར་དེ་དེ་བྱེད་དོ་ཨ་ནི་ཁོ་ཡི་ར་ཁོ་ཡི་དྲིན་ལན་འཇལ་རྒྱུ་དེ་དྲན་པ་བྱས་ནས་ཨ་ནི་ར་ཁོ་ལ་ལབ་ནི་ར།

ཧིན་སྒྲ་བྱེད་ཀྱི་འདུག་ཨ་ཟེར་ལབ་དུས་ཀ་གསུམ་ཨ་ནི་རྒྱལ་པོས་ཀྱི་ཁོ་བསད་ལབ་དུས་ཀ་ལབ་ནས་ད་ཁོ་མ་བསད་ད་བསད་སོང་ན་ཕན་ཐོགས་ནི་ཡོད་མ་རེད་ང་ར་ང། ཕན་ཐོགས་ནི་ཡོད་མ་རེད་ང་སེམས་ནི་དགའ་ཡི་མ་རེད་ད་ཁོ་མ་བསད་ཨ་ནི་ཁྱོད་རྒྱལ་པོ་ཁྱོད་ཀྱིས་ལབ་རྒྱུ་ནང་བཞིན་ཁོ་ལ་བྱ་དགའ་ཡ་སྤྲད་ལ་དོ། དེ་མ་ཐག་སྒྲུང་གང་ཚང་ནང་ཁྱེད་རང་སེམས་པ་ལ་ག་རེ་ཟུག་སོང་ན་འདི་རེད། ཧོ།

ཁོ་གསོད་ཀྱིན་ཡོད་ལབ་ནི། ཁོ་སྙིང་རྗེ་ལབ་ནི་མ་བསད་ལབ་ནི་དེ་རེད། ཨེ་ཙི་ངའི་དེ་འདྲ་ག་ལ་སོང་ཨམ་ལས་ངེས་མེད། ནི་རིང་པོ་ཞིག་ལ་བཟའོ་འདི། ཡ་ཡ་ཡིན་པོ་བྱ་ཞིག་སྐུ་རྫོས་ཞུ་ཡིན་ལོ་རྩེད་མོ་རྩེད་ཡིན་ཁྱེད་རང། ཐང་ཆེ་ཡི་རྒན་ཆོས་སྐྱིད་ལགས་ཐུགས་རྗེ་གནང་ལོ་ལྷན་རྒྱས་སུ་ཐུགས་རྗེ་གནང་བཀའ་དྲིན་ཆེ། ཆོས་སྐྱིད་ལགས་ཐུགས་རྗེ་གནང་གཟིམ་འཇག་གནང་ངོ། ལགས་སོ་གཟིམ་འཇག་གནང་ངོ། ཐུགས་རྗེ་གནང།